ལེའུ་གཉིས་པ། བྱང་ཆུབ་ཚོལ་བ། ཁོ་བོ་ལོ་དྲུག་ནས་སློབ་སྦྱོང་འགོ་འཛུགས་བྱས་ཏེ། སློབ་སྦྱོང་བྱེད་སྟངས་ནི་དུས་རབས་མང་པོའི་གོང་ནས་ཡོད་པའི་བོད་ཀྱི་གནའ་སྲོལ་དང་མཐུན་པར་བྱས་ཤིང། དེས་ཁོ་བོ་ཅག་གི་སྤྱོད་ཚུལ་བཟང་པོ་དང་བསམ་པའི་ཆུ་ཚད་མཐོན་པོར་གནས་ཐུབ་པ་ལ་ད་བར་ཕན་ནུས་ཆེན་པོ་བྱུང་ཡོད། འོན་ཀྱང། དེང་སང་འཛམ་གླིང་གི་རིག་གནས་གསར་པའི་ཆ་ནས་ཚན་རིག་སོགས་ལག་ལེན་མ་བྱས་པའི་སྐྱོན་ཕྲན་བུ་ཡོད། དེའི་རྒྱུ་མཚན་ནི། ཉེ་ཆར་མ་གཏོགས་བོད་རང་ཁེ་གཙང་ཟུར་དུ་བསྡད་པ་དེའི་རྐྱེན་རེད། བོད་མི་རྣམས་ཀྱི་རྩ་བའི་བསམ་པའི་འཁྱེར་སོ་ནི། ཡོན་ཏན་གནས་མང་པོའི་ཐོག་བློ་རྒྱ་གོང་མཐོར་གཏོང་རྒྱུའི་འདུན་པ་ཡོད་ཅིང། མི་སྐྱའི་སློབ་སྦྱོང་མཐོ་རིམ་ཁག་ནང་ཟློས་གར་འཁྲབ་རྩོམ་དང་སྐར་རྩིས་མངོན་བརྗོད་སྡེབ་སྦྱོར་སྙན་ངག་བཅས་རིག་གནས་ཆུང་བ་ལྔ་ཡོད། དེ་རྣམས་སློབ་སྦྱོང་བྱེད་མཁན་མི་སྐྱ་ཁེ་གཙང་མིན་པར་སེར་མོ་བའི་ནང་ནས་ཀྱང་གོང་ཁོངས་ནས་ཁག་རེ་གཉིས་སློབ་སྦྱོང་བྱེད་ཅིང། དེ་ཡང་མང་ཆེས་སྐར་རྩིས་དང་སྙན་ངག་སྡེབ་སྦྱོར་སོགས་འདེམས་ཀྱི་རེད། ཆོས་ཀྱི་དགེ་འདུན་ཁོངས་ཀྱིས་གཙོ་བོར་སློབ་སྦྱོང་བྱས་པའི་གསོ་བ་རིག་པ་དང། སྒྲ་རིག་པ་གཏན་ཚིགས་རིག་པ་བཟོ་རིག་པ་ནང་རིག་པ་སྟེ་དམ་པའི་ཆོས་ཀྱི་མཚན་ཉིད་བཅས་ལ་མཐོ་བའམ་ཆེ་བའི་རིག་གནས་སློབ་ཚན་ལྔ་ཟེར། དེའི་ཁོངས་ནས་མཐའ་མ་དེ་གལ་ཆེ་ཤོས་ཡིན་ཞིང། དེ་ལ་ཡང་ནང་གསེས་གྲགས་ཆེ་བར་ཡན་ལག་ཕྱེས་ན་སཾ་སྐྲྀ་ཏའི་སྐད་དུ་པྲཛྙཱ་པཱ་ར་མི་ཏཱ། དེའི་དོན་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དང། ཡང་གཅིག་ལ་མ་དྷྱ་མ་ཀ། དེའི་དོན་དབུ་མའི་ལམ་ཞེས་པ་རྟག་ཆད་ཀྱི་མཐའ་གཉིས་བྲལ་བ། ཡང་བི་ན་ཡ་ཞེས་པ་ཆོས་འདུལ་བ། ཨ་བྷི་དྷརྨ་ཞེས་པ་ཆོས་མངོན་པ། ཡང་པྲ་མཱ་ཎ་ཞེས་པ་ཚད་མ་རིག་པ་སྟེ་ལྔ་ཡོད། དངོས་འབྲེལ་བྱས་ན་ཚད་མ་རིག་པ་ཙམ་ནང་རིག་པའི་གྲས་མིན་ཡང་ཡན་ལག་ལྔའི་ནང་འཇུག་དགོས་པ་ནི་ལམ་དང་ལམ་མ་ཡིན་པ་སོགས་རིགས་པས་རྣམ་པར་ཕྱེ་ནས་བསྟན་གྱི་ཡོད་པ་རེད། ཐེག་ཆེན་སྔགས་ཀྱི་ཆོས་སྐོར་རྣམས་གོང་ཁོངས་ཚུད་མེད་པ་དེ་རྣམས་ཟུར་དུ་སློབ་སྦྱོང་བྱ་དགོས། ཆོས་ཀྱི་སློབ་སྦྱོང་མང་ཆེ་བ་གྲྭ་པ་ཚོས་བྱེད་ཀྱི་རེད། ཆོས་ཀྱི་གནད་དོན་དེ་གཏིང་ཟབ་མོ་ཡིན་གཤིས། དོན་རྟོགས་པར་དཀའ་བས་དེ་ལ་སློབ་སྦྱོང་གི་ཐབས་ཤེས་རྣམ་གྲངས་མང་པོ་བྱེད་དགོས། བོད་ཀྱི་སློབ་སྦྱོང་བྱེད་སྟངས་དེ་ཕྱིའི་ཤེས་བྱའི་རིག་གནས་ཙམ་མ་ཟད། སེམས་རྒྱུད་ལ་ཡོན་ཏན་གོང་འཕེལ་དུ་འགྲོ་བའི་ཐབས་ཤེས་སྣ་ཚོགས་ཀྱང་ཡོད་ངེས། དང་པོ། ཕྲུ་གུ་ཚོས་ཡི་གེ་འབྲི་ཀློག་སྐབས་དགེ་རྒན་ལ་དཔེ་བལྟས་ཏེ་འབྲི་ཀློག་བྱེད་པ་དེ་སྤྱི་སྲོལ་རེད། གཉིས་པ། བསླབ་ཟིན་རྣམས་དྲན་གསོ་གཏོང་ཆེད་དཔེ་ཆ་བློ་འཛིན་བྱེད་དགོས་མང་པོ་ཡོད། གསུམ་པ། དེའི་དོན་འགྲེལ་བཤད་བྱེད་པ་ཡིན། དེ་ནི་འཛམ་གླིང་གང་སར་བེད་སྤྱོད་བྱེད་པ་ལྟར་རེད། དགོན་པ་ཁ་ཤས་ཀྱི་སློབ་ཕྲུག་རྣམས་ལ་སློབ་སྟངས་དེ་གའི་ཐོག་ནས་སློབ་ཀྱི་རེད། འོན་ཀྱང་དགོན་པ་མང་པོར་སློབ་ཕྲུག་དང་དགེ་རྒན་དབར་ཆོས་ཀྱི་རྩོད་པའམ། གནད་དོན་འདྲི་རྩད་ཀྱི་ཐོག་ནས་སློབ་སྦྱོང་བྱེད། མཐར་སྒོམ་བརྒྱབ་སྟེ་སེམས་གཞན་དུ་གཡེང་བ་སྤོང་བའི་ཏིང་འཛིན་དང་ལྷག་མཐོང་སོགས་ཆོས་ཀྱི་སློབ་སྦྱོང་མཐོ་རིམ་ཚོས་བྱེད་ཀྱི་རེད། ངོས་ནས་ཀྱང་བོད་ཀྱི་ཕྲུ་གུ་མང་ཆེའི་སྤྱི་སྲོལ་བཞིན་ཐོག་མར་ཡི་གེ་འབྲི་ཀློག་འགོ་བཙུགས་པ་ཡིན། སྤྱིར་བཏང་ཕྲུ་གུ་ཆུང་དུས་སུ་ལེ་ལོའི་བསམ་པ་ཡོད་པ་བཞིན་ང་ལ་ཡང་བསམ་པ་དེ་བྱུང། དགེ་རྒན་མཉམ་དུ་ཡོད་པ་དང་དཔེ་ཆ་ལ་བལྟ་རྒྱུར་ཧ་ཅང་དགའ་པོ་མེད་མོད་འོན་ཀྱང་ང་རང་གི་སློབ་སྦྱོང་རྣམས་དགེ་རྒན་བཤེས་གཉེན་གྱི་ཐུགས་འདོད་ཁེངས་པའི་གང་ལེགས་བྱས་པ་ཡིན། སློབ་སྦྱོང་གི་སྒྲིག་ལམ་ལ་གོམས་འདྲིས་བྱུང་སྟབས་དགེ་རྒན་ཚོའི་གཟིགས་ཚུལ་ལ་ངས་སྤྱིར་བཏང་ལས་མགྱོགས་པར་ཤེས་ཐུབ་པ་གཟིགས་ཀྱི་ཡོད་འདུག་བོད་ཀྱི་ནང་ཡི་གེ་འབྲི་སྟངས་བཞི་ཡོད་པ་རེད། ཐོག་མར་ལོ་གཉིས་ནང་ཡོངས་འཛིན་བགྲེས་གཞོན་རྣམ་གཉིས་ཀྱི་སྐུ་མདུན་ནས་དབུ་ཅན་བྲི་ཀློག་སློབ་རྒྱུ་དང། ཉིན་ལྟར་དཔེ་ཆ་བློ་འཛིན་དང་ཆུ་ཚོད་གཅིག་ཙམ་དཔེ་ཆ་ཀློག་རྒྱུ་བཅས་བསླབས་ཤིང། དེ་ནས་ལོ་བརྒྱད་ཐོག་སྤྱིར་བཏང་གི་ཡི་གེ་དབུ་མེད་བསླབས་པ་ཡིན། དེའི་དགེ་རྒན་ནི་མདོ་ཁམས་ནས་ང་ཚོ་ལྷ་སར་བསུས་ཏེ་མཉམ་དུ་ཕེབས་མཁན་མཁྱེན་རབ་བསྟན་འཛིན་ཞེས་པ་སེར་མོ་བའི་དཔོན་རིགས་ཤིག་རེད། ཁོང་ཐུགས་གཤིས་བཟང་ཞིང་ཕྲུ་གུ་ཆུང་ཆུང་ལ་སློབ་སྟོན་མཁས་པོ་ཡོད་པ་མ་ཟད། བོད་ཀྱི་སྔར་སྲོལ་སློབ་སྟངས་ཐོག་ནས་སློབ་སྟོན་གནང་གི་ཡོད། སྦྱང་ཤིང་ལ་ས་དཀར་བརྡབས་ཏེ་དེའི་སྟེང་དགེ་རྒན་རྣམས་ནས་སྐམ་བྲིས་གནང་ཐོག་ངས་སྣག་ཚས་བྲིས་དགོས། ཐོག་མར་ཡིག་གཟུགས་ཆེན་པོ་དང་དེ་ནས་ཇེ་ཆུང་དུ་བཏང་སྟེ་རྗེས་མ་ནས་དགེ་རྒན་གྱིས་སྦྱང་ཤིང་ཐོད་དུ་བྲིས་གནང་དེར་དཔེ་བལྟས་ཏེ་ངས་གཤམ་དུ་བྲིས་དགོས་ཀྱི་ཡོད། ཡིག་གཟུགས་ཡག་པོ་ཡོང་ཆེད་ཟླ་བ་བརྒྱད་ཙམ་སྦྱང་ཤིང་ལ་བྲིས་ཤིང། དེ་ནས་ཤོག་བུར་འབྲི་རུ་འཇུག་གནང་མཛད། དེ་རྗེས་ཡོངས་འཛིན་སྐུ་གཞོན་ཁྲི་བྱང་རིན་པོ་ཆེ་ནས་དག་ཡིག་དང་སུམ་རྟགས་སློབ་ཁྲིད་གནང་སྟེ། བོད་ཡིག་སློབ་སྦྱོང་དེ་རྣམས་ཚང་མར་ལོ་ལྔ་ཙམ་འགོར། དེའི་རིང་ལའང་རྒྱུན་དུ་སྔ་དགོང་དཔེ་ཆ་སློབ་སྦྱོང་བྱེད་དགོས་ཀྱི་ཡོད་དེ། སློབ་སྦྱོང་དངོས་གཞི་ནི་ཆོས་ཀྱི་སློབ་སྦྱོང་ཡིན་པ་མ་ཟད་ཡི་གེ་འབྲི་ཀློག་བྱེད་པ་ཆོས་ཀྱི་སློབ་སྦྱོང་གི་སྔོན་འགྲོའི་ཆ་ཤས་ལྟ་བུར་གྱུར། ང་ལོ་བཅུ་གཉིས་ལ་མ་སླེབས་པར་མཚན་ཉིད་རིག་པའི་ཆོས་ཀྱི་སློབ་སྦྱོང་དངོས་གཞི་དེ་འགོ་བཙུགས་པ་རེད། དེ་སྐབས་ཐོག་མར་མ་བགྱིས་པ་ཕྲན་བུ་བྱུང། སྔོན་དུ་ལོ་དྲུག་ལ་སླེབས་སྐབས་ཀྱི་ལེ་ལོ་ལས་ཀྱང་ཕྲན་བུ་ཤུགས་ཆེ་ཙམ་བྱུང་ཡང་རིམ་པས་གོམས་འདྲིས་ཀྱིས་ནམ་ཞིག་ལ་སློབ་སྦྱོང་ལ་དཀའ་ངལ་མེད་པ་ཞིག་ཏུ་གྱུར། དེ་ནས་མཐོ་རིམ་གྱི་སློབ་སྦྱོང་དང་བློ་ལ་འཛིན་རྒྱུ། དེའི་སྐོར་གོ་བསྡུར་བྱེད་རྒྱུ། སློབ་གཉེར་བ་མཁས་པ་གཞན་དང་ཆོས་ཀྱི་གནད་དོན་དྲི་བ་དྲིས་ལན་གྱི་བགྲོ་གླེང་སོགས་བྱེད་དགོས་པ་རེད། ངས་ཐོག་མར། པྲཛྙཱ་པཱ་ར་མི་ཏཱ་ཞེས་པ་ཕར་ཕྱིན་ནས་སློབ་སྦྱོང་གཙོ་བོར་འགོ་བཙུགས་ཤིང། དེའི་སྐོར་ལ་འགྲེལ་པ་དཔེ་ཆ་པོ་ཏི་སུམ་ཅུ་ལྷག་ཙམ་ཡོད་པར་བརྟེན། དགོན་པ་ཚོའི་མཐོ་རིམ་སློབ་གཉེར་བ་ནས་དཔེ་ཆ་དེའི་ཁྲོད་ནས་འདེམས་ཀྱི་རེད། ངོས་ནས་རྩ་བ་གཞིར་བཟུང་རྒྱུ་དང། དེའི་འགྲེལ་པ་རྒྱ་གར་གྱི་པཎྜི་ཏ་སེང་ག་བྷ་དྲ་འམ་སེང་གེ་བཟང་པོ་ནས་བརྩམས་པའི་འགྲེལ་པ་དོན་གསལ་དང། རྒྱལ་དབང་སྐུ་ཕྲེང་ལྔ་པའི་ལྗགས་རྩོམ་མཛད་པ་ཤོག་གྲངས་སུམ་བརྒྱ་གཉིས་བྱས་པ་ཕར་ཕྱིན་བློ་བཟང་དགོངས་རྒྱན་བཅས་བདམས་པ་ཡིན། དེ་ནས་བཟུང་ཉིན་རེར་དཔེ་ཆ་ཤོག་ལྷེ་སུམ་ཆ་གཅིག་བློ་འཛིན་ཐོག་དེ་ལས་མང་བའི་དཔེ་ཀློག་དང་གོ་དོན་རྟོགས་ཐུབ་པ་བྱེད་དགོས་ཀྱི་ཡོད། དེའི་ཞོར་དུ་ཚད་མ་རིག་པ་དང། རྩོད་པའི་རིགས་ལམ་སློབ་དགོས། དེ་སྐོར་རོགས་རམ་བྱེད་མིར་གདན་ས་གསུམ་གྱི་གྲྭ་ཚང་བདུན་ནས་སློབ་གཉེར་པ་མཁས་པ་མི་བདུན་བདམས་ཡོད་པ་རེད། མེ་ཕག་ཟླ་བརྒྱད་པར་ང་ལོ་བཅུ་གསུམ་ལྷག་ཙམ་སོན་སྐབས། འབྲས་སྤུངས་དང་སེ་ར་དགོན་པ་གཉིས་ལ་སྒྲིག་ཞུགས་བྱས། དེའི་སྐབས་ལ་དགོན་པ་གཉིས་པོའི་སློབ་གཉེར་གྲྭ་ཚང་ཁག་ལྔ་ལ་བསྐྱོད་དེ་ཆོས་ཀྱི་རྩོད་པ་བྱེད་སྐབས་ངའི་རྩོད་ཟླ་གྲྭ་ཚང་སོ་སོའི་མཁན་པོ་ནས་བྱས་ཏེ། དེར་ཆོས་ཀྱི་མཁས་པ་བརྒྱ་ཕྲག་མང་པོ་དང་གྲྭ་པ་སྟོང་ཕྲག་མང་པོ་འཚོགས་ཡོད། ཚོགས་མང་སར་གཞུང་ཆེན་ལ་རྩོད་པ་བྱེད་པའི་ཐོག་མ་ཡིན་སྟབས། འཚེར་བ་དང་སེམས་འཚབ་པ་སོགས་ཀྱི་སེམས་ངལ་ཕྲན་བུ་བྱུང། ཡིན་ནའང་རྗེས་སུ་བླ་མ་མཁས་པ་ཚོས་དེའི་སྐབས་ངས་ཁོང་ཚོའི་འདོད་པ་ཁེངས་པ་བྱས་སོང་ཞེས་གསུང་གི་འདུག་དཔེ་དེབ་འདི་དག་གཟིགས་མཁན་ཆོས་ལུགས་གཞན་རྣམས་ལ་ངས་ཆོས་ཀྱི་སློབ་སྦྱོང་བྱེད་ཚུལ་དེར་ད་དུང་མུ་མཐུད་དེ་གཟིགས་རོགས་གནང་ཞུ་རྒྱུ་མིན། གང་ཡིན་ཟེར་ན་སངས་རྒྱས་ཀྱི་ཆོས་འདི་བསམ་ཚུལ་ཙམ་མིན་པར་རིགས་ལམ་ལ་བརྟེན་དགོས་པ་ཞིག་རེད། ནང་རིག་པའི་སྐོར་པོ་ཏི་སྟོང་ཕྲག་མང་པོ་ཡོད་ཀྱང་ངས་བརྒྱ་སྐོར་ཙམ་ལས་སློབ་སྦྱོང་བྱེད་མ་ཐུབ། འོན་ཀྱང། དཔེ་དེབ་འདིའི་ཁ་སྣོན་ལ་ངས་ནང་པའི་ཆོས་ཀྱི་གནས་ཚུལ་ཕྲན་བུ་བཀོད་ཡོད། ང་ལོ་བཅུ་གསུམ་ཙམ་ལ་ཤུགས་ཆེའི་མཐོ་རིམ་སློབ་སྦྱོང་ཐོག་མར་བྱེད་སྐབས་གོ་རྟོགས་དཀའ་ཙམ་བྱུང་ནའང་དེ་ནས་ཉིན་ཁ་ཤས་རྗེས་ལ་སྔར་གྱི་སློབ་སྦྱོང་ནང་བཞིན་དཀའ་ངལ་མེད་པོ་དྭངས་གསལ་དུ་ཕྱིན་སོང། གོམས་ན་སླ་བར་མི་འགྱུར་བའི་དངོས་དེ་གང་ཡང་ཡོད་མ་ཡིན་ཞེས་རྒྱ་གར་གྱི་མཁས་པ་ཞི་བ་ལྷས་ཇི་སྐད་གསུངས་པ་དེ་ང་རང་གི་ཉམས་མྱོང་ཐོག་ནས་དེ་ག་ཡིན་པ་ཤེས་རྟོགས་བྱུང། སློབ་ཚན་གཞན་དག་སློབ་སྦྱོང་བྱེད་སྐབས་ཀྱང་རིམ་པས་དཀའ་ངལ་མེད་པ་ཡོང་གི་འདུག། དེར་བརྟེན་ད་དུང་དེ་ལས་མང་བ་བྱེད་འདོད་དང་ངེད་རང་གི་སྐབས་བབ་ཀྱི་སློབ་སྦྱོང་ལས་ལྷག་པ་བྱེད་ཐུབ་པའི་སྤོབས་པ་སྐྱེས་ཏེ། ད་དུང་དེ་ལས་ལྷག་པའི་སློབ་ཚན་གཞན་ཡང་དགེ་རྒན་ལ་སློབ་རོགས་གནང་ཞུ་འདོད་བྱུང། རང་གི་སེམས་ཤུགས་ཆེ་རུ་འགྲོ་སྐབས་ཆོས་ཀྱི་དག་སྣང་ཡང་དེ་བཞིན་ཆེ་རུ་འགྲོ་བ་བྱུང་སྟེ་སློབ་སྦྱོང་གི་རིམ་པ་རེ་རེ་བཞིན་རིམ་བརྩེགས་བྱ་རྒྱུའི་གྲ་སྒྲིག་གིས་ལོ་བརྒྱད་ཙམ་ལ་སོན་སྐབས། སེམས་རྒྱུད་ལ་ཆོས་ལ་དད་གུས་ཀྱི་ནུས་ཤུགས་ཐོབ་པ་དེ་གསལ་པོ་དྲན་གྱི་འདུག་སྐབས་དེར་ཞི་བ་དང་བདེ་བའི་སྣང་བ་ཆེན་པོ་བྱུང། དེ་རྗེས་ཐོས་བསམ་གྱི་སྐབས་ཕལ་ཆེ་བར་རང་རྒྱུད་ལ་ཆོས་ཀྱི་བྲོ་བ་མྱོང་བཞིན་པའི་ཐོག་ཆོས་ལ་ཡིད་ཆེས་དང་དད་པ་ཇེ་འཕེལ་དུ་སོང་སྟེ་ལམ་མ་ནོར་བ་དང་ཁུངས་བཙན་ཤོས་དེ་ཡིན་པ་ཡིད་ཆེས་བྱུང། ཉམས་མྱོང་རྣམས་གོམས་འདྲིས་བྱུང་སྟེ་ལོ་བཅོ་ལྔ་ཙམ་སླེབས་སྐབས་སངས་རྒྱས་བཅོམ་ལྡན་འདས་ཀྱི་བཀའ་དྲིན་རྗེས་སུ་དྲན་པའི་མོས་གུས་ཀྱི་སྣང་བ་འཆར་བ་མ་ཟད། རྒྱ་གར་འཕགས་ཡུལ་གྱི་མཁས་པ་རྣམས་ནས་བོད་ལ་ཟབ་མོའི་ཆོས་ཕངས་མེད་དུ་བསླབས་པ་དང། དེ་རྣམས་བོད་ཀྱི་མཁས་པ་རྣམས་ཀྱིས་བོད་ཡིག་ལ་བསྒྱུར་ཏེ་ཉར་ཚགས་ཐུབ་པ། གཞན་ཡང། དགེ་བའི་བཤེས་གཉེན་གོང་མ་རྣམས་ཀྱི་བཀའ་དྲིན་དེ་རྣམས་གཞལ་མི་ནུས་པའི་བུ་ལོན་ཞིག་སྤྲོད་རྒྱུ་བསྡད་པ་ལྟ་བུར་བསབ་དཀའ་བ་རེད་བསམ་པ་བྱུང། དེ་ནས་བཟུང་རང་དོན་གྱི་བསམ་པ་མིན་པར་གཞན་དོན་གྱི་བསམ་བློ་ཆེས་མང་པོ་བཏང་སྟེ་བྱམས་སྙིང་རྗེ་སྒོམ་ཚུལ་རྣམས་ཕྲན་བུ་ཤེས་རྟོགས་བྱུང། ཆོས་ཀྱི་ཡིད་ཆེས་དེ་ཡར་རྒྱས་འགྲོ་སྐབས། གཞན་གྱི་རིག་གནས་དང་ཆོས་ཀྱི་བགྲོ་གླེང་བློ་འཛིན་བྱ་རྒྱུ། གཞན་ཡང་ཉམས་ལེན་བྱ་རྒྱུའི་རིགས་ཇེ་རྒྱས་སུ་འགྲོ་ཐུབ་པའི་སྤོབས་པ་ཆེན་པོ་སྐྱེས་བྱུང། སྲིད་དོན་གྱི་འགན་ལེན་བྱ་དགོས་བྱུང་བས་མཁས་པ་གཞན་ལྟ་བུར་ཚེ་གཅིག་ལ་སངས་རྒྱས་ཐོབ་པའི་ཐོས་བསམ་སྒོམ་པ་གཤའ་མ་མུ་མཐུད་ཀྱིས་བྱེད་ཐུབ་པ་མ་བྱུང་མོད། འོན་ཀྱང་ལོ་བཅུ་གསུམ་རིང་ཆོས་ཀྱི་སློབ་སྦྱོང་མི་དམན་ཙམ་བྱེད་ཐུབ་པ་བྱུང། ལོ་ཉི་ཤུ་རྩ་བཞི་སོན་སྐབས་གདན་ས་ཆེན་པོ་ཚོའི་སློབ་གཉེར་བ་རྣམས་ཀྱི་དབུས་སུ་ཆོས་ཀྱི་རྒྱུགས་ཐོག་མ་དེ་ཕུལ་བ་ཡིན། ཆོས་ཀྱི་རྒྱུགས་སྤྲོད་དེའི་སྐབས་གདན་ས་ཆེན་པོ་སོ་སོའི་མཁས་པ་མང་པོ་འདུས་པའི་དབུས་སུ་གཞུང་ཆེན་བཀའ་པོད་ལྔའི་བགྲོ་གླེང་བྱེད་དགོས་པ་དེའི་མཛད་སྒོ་དང་ལུགས་སྲོལ་དེ་རྒྱས་སྤྲོས་མེད་པའི་སྟབས་བདེ་བོ་ཞིག་ཡིན་ཀྱང། གཟི་བརྗིད་ཆེས་ཆེན་པོ་ཡོད་པ་ཞིག་སྟེ། དེའི་སྐབས་སློབ་གཉེར་མཁས་པ་མང་པོས་མི་རེ་རེས་གཞུང་ཆེན་ལྔའི་ཁོངས་ནས་རང་རང་བློ་འདོད་བཞིན་གདམ་ཁ་བྱས་ཏེ། རིམ་པ་བཞིན་དྲི་བ་བྱུང་སྐབས་སངས་རྒྱས་ཀྱིས་གསུངས་པའི་མདོའི་ནང་ཡོད་པ་དང། རྒྱ་བོད་མཁས་པ་རྣམས་ཀྱིས་གསུངས་པ་བཅས་ཀྱི་དགོངས་དོན་དང་མ་འཛོལ་བའི་ལན་སྐབས་འཕྲལ་ངག་ཐོག་ནས་འདེབས་ཐུབ་པ་བྱེད་དགོས། དེ་སྐབས་ང་ལ་རྩོད་ཟླ་མཁས་པ་བཅོ་ལྔ་ཡོད་པ་མི་གསུམ་རེ་ནས་གཞུང་ཆེན་བཀའ་པོད་རེའི་ཐོག་ནས་དཀའ་གནད་ཚིག་བཟང་རིགས་དྲི་རྩོད་བྱུང་སྐབས། དེ་དག་ལ་རེ་རེ་བཞིན་ལན་བཏབ་ནས་གཞུང་གི་དགོངས་དོན་འགལ་མེད་དུ་བསྲུངས་པ་དང། དེ་རྗེས་མཁན་པོ་མཁས་པ་གཉིས་ལ་ཕར་རྟགས་གསལ་བཏང་སྟེ་གཞུང་དོན་གཏན་ལ་འབེབས་པ་བཅས་བྱེད་དགོས། རྩོད་གླེང་དེ་བྱེད་སྟངས་ལག་པས་ཐལ་མོ་བརྡབས་ཏེ་སེམས་ནས་དགག་བཞག་སྤོང་གསུམ་གྱི་ལུང་རིགས་ལུ་གུ་རྒྱུད་དུ་འདྲེལ་བའི་རིག་རྩལ་ཤིན་ཏུ་སྒྲིམ་དགོས་པ་ཡིན། དེ་ནས་ལོ་ངོ་གཅིག་གི་རྗེས་ལ་ངས་ཆོས་ཀྱི་རྒྱུགས་མཐའ་མ་དེ་སྤྲད་པ་རེད། དེ་ནི་ལྷ་སའི་སྨོན་ལམ་ཞེས་པ་ལོ་ལྟར་ཟླ་དང་པོའི་ནང་འཚོགས་པའི་ཆོ་འཕྲུལ་སྨོན་ལམ་ཆེན་མོའི་དུས་ཆེན་སྐབས་གདན་ས་མང་པོའི་མཁས་པ་དང་དགེ་འདུན་སྟོང་ཕྲག་མང་པོ་འཛོམས་པའི་དབུས་སུ། སྔ་དགོང་གུང་གསུམ་ལ་ཚོགས་ཐེངས་གསུམ་གྱི་རིང་བརྒལ་བརྟག་རྒྱུགས་སྤྲོད་བྱ་དགོས། སྔ་དྲོ་སློབ་གཉེར་བ་མཁས་པ་སུམ་ཅུ་ཙམ་ནས་པྲ་མ་ན་སྟེ་ཚད་མའི་སྐོར་རྟགས་གསལ་བཏང་བ་དང། གུང་ཚིགས་ལ་སློབ་གཉེར་བ་བཅོ་ལྔ་ནས་མ་དྷ་ཡ་མ་ཀ་སྟེ་དབུ་མའི་སྐོར་དང། པྲ་ཛྙཱ་པ་ར་མི་ཏཱ་སྟེ་ཕར་ཕྱིན་གྱི་སྐོར། དགོང་དྲོ་མཁས་པ་སུམ་ཅུ་སོ་ལྔ་ནས་བི་ན་ཡ་སྟེ་དམ་པའི་ཆོས་འདུལ་བ་དང། ཨ་བྷི་དྷར་མ་སྟེ་ཆོས་མངོན་པ་བཅས་ཀྱི་སྐོར་ལ་བརྒལ་བརྟག་རྩོད་པ་བྱས་ཤིང། གདན་ས་མང་པོའི་མཁས་པ་ན་བཟའ་དམར་སེར་བཞེས་པ་བརྒྱ་ཕྲག་མང་པོ་དང། དེའི་དབུས་སུ་ངའི་ཡོངས་འཛིན་རྣམ་གཉིས་ཀྱང་ཕེབས་ཡོད་ཅིང། དེ་བཞིན་དགེ་འདུན་སྟོང་ཕྲག་མང་པོས་སྙན་གསན་དུ་བཞུགས་ཡོད་པ་རེད། དེའི་སྐབས་གཞུང་དོན་དཀའ་གནད་ཆེ་སའི་སྐོར་ལ་ཧ་ཅང་བསམ་བློ་མང་པོ་གཏོང་དགོས་པ་དང་དྲི་བ་ཚོར་ལན་ལམ་སེང་རྒྱག་དགོས་པའི་རྐྱེན་གྱིས་དཀའ་ངལ་ཆེན་པོ་བྱུང་ཞིང། རྩོད་པ་དེ་ཚོ་ཆུ་ཚོད་མང་པོའི་བར་རྒྱག་དགོས་ཀྱང་ངེད་རང་གི་སྣང་ངོར་ཡུད་ཙམ་ལ་རྫོགས་པ་ལྟ་བུ་བྱུང། དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་ལེགས་པར་གསུངས་པའི་ཆོས་ལ་སློབ་སྦྱོང་ལོ་མང་པོ་བྱས་ཏེ་མཁས་པ་མང་པོའི་དབུས་སུ་རྒྱུགས་སྤྲོད་ཐུབ་པ་སོགས་ཀྱི་དགའ་སྤྲོའི་སྤོབས་པ་ཆེན་པོ་སྐྱེས་བྱུང་འོན་ཀྱང་སློབ་གཉེར་མུ་མཐུད་བྱས་ཀྱང་སངས་རྒྱས་ཀྱི་གོ་འཕང་མ་ཐོབ་ཀྱི་བར་དུ་ཆོས་ཀྱི་མཐར་ཐུག་རྒྱུ་ཡོད་པ་མིན་སྙམ་པ་འདུག་ཆོས་ཀྱི་སློབ་སྦྱོང་བྱས་ནས་བཟུང་ངའི་བསམ་ཚུལ་བཏང་སྙོམས་ལྟ་བུར་གྱུར་ཞིང། སྤྱིར་བཏང་རང་ཉིད་ལ་སྡུག་བསྔལ་གྱིས་གནོན་པའི་སྐབས་ཆོས་ཀྱི་ཆེ་བར་ཡིད་ཆེས་རྙེད་ཐུབ་པ་དང། དཀའ་ཐུབ་ཀྱི་སྒོ་ནས་ཆོས་ཉམས་ལེན་བྱེད་མི་ཞིག་ཡིན་ན། སྡུག་བསྔལ་གང་འདྲ་ཡིན་ཡང་ཆོས་ཀྱི་མཐུས་བཟོད་བསྲན་ཐུབ་ཀྱི་ཡོད་པ་འདྲ། ཆོས་ལ་ངེས་ཤེས་མེད་པའི་མི་ཞིག་ཡིན་ན་སྡུག་བསྔལ་གྱིས་གནོན་པའི་སྐབས་རང་ཉིད་ངལ་བ་སྨོས་མེད་ཐོག་གཞན་ལའང་སྡུག་བསྔལ་བསྐྱལ་བའི་རྒྱུ་འགྲུབ་ཅིང། འགྲོ་བ་མིའི་རིགས་རྣམས་དང་སྲོག་ཆགས་དུད་འགྲོ་ཚུན་རིས་མེད་སེམས་ཅན་ཚང་མར་དངོས་འབྲེལ་བརྩེ་སེམས་སྐྱེ་བ་ནི་ཆོས་ལ་ཉམས་ལེན་བྱས་ན་མ་གཏོགས་མི་འབྱུང་ཞིང། ཆོས་ཞེས་མིང་དང་ཐ་སྙད་ག་འདྲ་ཞིག་བཤད་ཀྱང་རྩ་བ་སེམས་ལ་བདེ་བ་དང་འགྲོ་བ་ཚང་མར་ཞི་བདེ་ཡོང་ཐབས་བྱེད་པ་དེ་རང་ཡིན། སེམས་ལ་བདེ་བ་མེད་ན་འཛམ་གླིང་ནང་རྒྱལ་ཁབ་ཕན་ཚུན་དང་མི་གཞན་ཕན་ཚུན་བཅས་སུ་འབྲེལ་བ་གང་བྱེད་ཀྱང་ཞི་བདེ་ཡོང་ཐུབ་པ་དཀའ། འཕྲོས་དོན་ཐེངས་རྗེས་མའི་ནང་གསན་གནང་ཡོང་བ་ཞུ།